ཁྱེད་རང་རྣམས་ཀྱིས་ད་གནས་འདི་ཉིད་ཀྱང་ནི་ནུབ་ཕྱོགས་བདེ་བ་ཅན་གྱི་ཞིང་ཁམས་དངོས་སུ་ཡིན་བསམ་པའི་བསམ་པ་དང་དེ་འདྲའི་ཁྱེད་རང་རྣམས་ཀྱི་ལུས་པོ་དེ་ཡང་ཐ་མལ་མ་དག་པ་མ་ཡིན་པར་ངོ་བོ་མཁའ་འགྲོ་ཡེ་ཤེས་མཚོ་རྒྱལ་ལ་རྣམ་པ་རྡོ་རྗེ་རྣལ་འབྱོར་མ་སྐུ་མདོག་དམར་བོ་ཞལ་གཅིག་ཕྱག་གཉིས་ཕྱག་གཡས་གྲི་གུག་དང་གཡོན་པས་ཐོད་པ་འཛིན་པ། དེ་འཕྲོས་དེ་ལྟར་བཞེངས་པའི་སྟབས་ཀྱིས་བཞུགས་པ་དེ་ལྟ་བུ་ཞིག་ཏུ་ཡུལ་དེར་གསལ་བོར་བསྒོམ། དེའི་དབུས་ན་ཟླ་བའི་སྐྱེར་ས་དབུས་ན་ནི་རྩ་དབུ་མ་སྔོ་བསངས་སྦོམ་ཕྲ་མདའ་སྨྱུག་ཙམ་པ་ལ་ཡར་སྣེ་ནི་སྤྱི་བོར་ཚངས་བུག་ག་ནས་ཁ་བྱེ་བ་ནི་ཟུག། མར་སྣེ་ནི་ལྟེ་འོག་ན་ཁ་ཟུམ་པ་ནི་ཟིག་དེ་མཚུངས་སྙིང་ཁ་ན་ཚིགས་ཀྱིས་བཅད་པའི་དེའི་སྟེང་ན་ནི་རླུང་གི་ཐིག་ལེ་ལྗང་སྐྱ་ཟིག་གི་སྟེང་ན་རང་གི་སེམས་རིག་པ་ཧྲཱིཿ་དམར་བོ་དེ་ནི་རླུང་གི་ཐིག་ལེ་དེས་ཡར་སྤར་ཏེ་འཕར་ལ་ཁད་དང་ཡར་ལ་ཁད་པ་དེ་ལྟ་བུ་ཞིག་ཏུ་བསྒོམ།

དེ་ནས་ང་རང་གིས་ཕཊ་སྒྲ་ལྔ་ཚར་ཞུས་པའི་མཐར་ཁྱེད་རང་རྣམས་མགོན་པོ་འོད་དཔག་མེད་ཀྱི་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་ངོ་བོ་མི་འགྱུར་རྡོ་རྗེའི་སྐུ་མངོན་པར་བྱང་ཆུབ་པའི་སྐུ་སྐུ་ལྔའི་དབྱིངས་སུ་བཞིའི་ཟླ་བ་ནི་ནམ་ཡང་འོད་དཔག་མེད་དང་དབྱེར་མེད་དུ་གྱུར་སོང་བར་བསམ་པའི་མོས་པ་བསྐྱེད། ཕཊ། ཕཊ། ཕཊ། ཕཊ། ཕཊ། དེ་ནས་སླར་ཡང་སྤྱི་གཙུག་ན་ཡོད་པའི་མགོན་པོ་འོད་དཔག་མེད་འོད་དུ་ཞུ་ནས་ཁྱེད་རང་གི་ལུས་ལ་ལྡན་པས་ཁྱེད་རང་རྣམས་ཀྱི་བཀའ་གཅིག་གི་བཅོམ་ལྡན་འདས་མགོན་པོ་ཚེ་དཔག་ཏུ་མེད་པ། སྐུ་མདོག་དམར་པོ་པདྨ་རཱ་གའི་མདོག་ལྟ་བུ་ལ།